ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གཟའ་འཁོར་སྔོན་མར་རྒྱ་ནག་གཞུང་གིས་ཕྱི་བསྒྲགས་བྱས་པའི་བསྡོམས་གྲངས་ལ་གཞིགས་ན། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་ནག་གི་མི་འབོར་སླར་ཡང་ལོ་སྔོན་མ་དང་བསྡུར་བ་ཡིན་ན་ཉུང་དུ་ཕྱིན་ཡོད་པ་རེད། བྱས་ཙང་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་རྒྱ་ནག་མི་འབོར་སྐོར་ལ་ཞིབ་འཇུག་བྱེད་མཁན་རྒྱ་མི་ཞིག་གིས་གནད་དོན་དེ་ཚོའི་སྐོར་ལ་ཡང་ལྟ་ཚུལ་གང་ཡོད་མེད་སོགས་སྐོར་ལ་ཡང་གླེང་སློང་ཞུ་གི་ཡིན། ད་བདུན་ཕྲག་སྔོན་མར་རྒྱ་ནག་གཞུང་གིས་གཟའ་ལྷག་པའི་ཉིན་ཁ་དེ་ཡིན་པའི་ཕལ་ཆེར་རྒྱ་ནག་གི་དཔལ་འབྱོར་དང་མི་འབོར་དང་དེ་འདྲའི་སྐོར་གྱི་བསྡོམས་གྲངས་མང་པོ་ཅིག་མར་ཕྱི་ལ་ཡང་བཏོན་སོང། དེ་བཏོན་པའི་ནང་ནས་སྤྱིར་བཏང་རྒྱལ་སྤྱིའི་ཐོག་གི་གསར་འགྱུར་བརྒྱུད་ལམ་ཁག་གིས་གཙོ་བོ་དེ་དོ་སྣང་བྱེད་སའི་གྲངས་ཀ་གཉིས་ཀྱི་ཟུར་དུ་ཞུ་བས་སོ། དང་པོ་དེ་ཡིན་ན་ན་ནིང་ལོར་ཡང་ད་རྒྱ་ནག་གི་དཔལ་འབྱོར་གྱི་ཐོན་ཚད་དེ་ག་ཚོད་ཅིག་འཕར་ཡོད་མེད་དེའི་སྐོར་རེད་རྒྱ་ནག་གཞུང་གིས་བྱས་ན་བརྒྱ་ཆ་ལྔ་ལྷག་ཙམ་འཕར་བཞག་ཅེས་ལབ་བཞག་ད་མ་ཚང་འདི་རྒྱ་ནག་གཞུང་གིས་ཕྱི་བསྒྲགས་དེ་མ་བྱས་གོང་གི་ཉིན་མ་གཅིག་གཉིས་ཤིག་གོང་ལ་ཡང་རྒྱ་ནག་གི་སྲིད་བློན་ལི་ཆང་ཟེར་དེ་ཡིན་ཕ་གིར་སུད་སི་ལན་དཱ་བོ་སི་ཉེ་དེ་འཛམ་བུ་གླིང་གི་དཔལ་འབྱོར་གྱི་ཚོགས་འདུ་ཚོགས་བསྡད་པ་འདིའི་སྒང་ལ་ཡ་ན་ནིང་ལོ་ལ་ཡ་ཡིན་ན་དཔལ་འབྱོར་ཐོན་ཚད་དེ་ཡིན་ན་བརྒྱ་ཆ་ལྔ་ལས་བརྒལ་བ་བྱུང་སོང་ད་འདི་ཡིན་ན་མི་མང་པོ་གཅིག་གིས་ཚོད་དཔག་བྱས་བྱས་ན་རྒྱ་ནག་གཞུང་ཁོ་རང་ཚོའི་ཚོད་དཔག་བྱས་བྱས་ན་བརྒྱ་ཆ་ལྔ་མ་ཞིག་ཡོང་མ་རེད་ལབ་ད་ལས་འདི་ལས་མང་བྱུང་སོང་ཟེར་ཅེས་ཁོ་རང་གིས་གསལ་བསྒྲགས་བྱས་པ་རེད་ད་ཡིན་ན་ལས་དེ་བྱས་པའི་རྗེས་ལ་ཡང་སྤྱིར་བཏང་བྱས་པ་ཡིན་ན་ད་འཛམ་བུ་གླིང་ག་པར་ཡིན་པ་ཡིན་ནའི་རེད་མཁས་པ་དང་གཞུང་དང་དེ་ཚོས་ཚོད་དཔག་བྱས་པའི་དཔལ་འབྱོར་གྱི་གནས་སྟངས་ལས་དངོས་གནས་གཞུག་ཏུ་བསྡོམས་གྲངས་ཐོན་པའི་སྐབས་དེ་གྲངས་ཀ་དེ་མཐོ་བ་བྱུང་ཡོད་པ་ཡིན་ན་ཚོད་དཔག་བྱས་པ་ལས་ཡག་ག་བྱུང་ཡོད་པ་ཡིན་ན་སྤྱིར་བཏང་བྱས་དང་པོ་ཁོ་རང་ཡང་ཤུགས་རྐྱེན་བཟོ་ས་རེད་གཅིག་མངོན་གསལ་དོད་ཤོས་དེ་ག་རེ་ཟེར་ན་མ་དངུལ་རྐང་གྲངས་ཁྲོམ་ར་ཡོད་རེད་མ་དངུལ་རྐང་གྲངས་ཁྲོམ་རའི་སྒང་ལ་ཡང་ད་ཕ་གིའི་མ་དངུལ་ཕར་བཙོང་ཚུར་ཉོ་བྱེད་མཁན་དེ་སྒང་ག་ལོག་ས་ཆ་དེ་གའི་དཔལ་འབྱོར་ནང་གི་ད་མི་གྲུང་ཤོས་དང་མི་གྱོང་ཤོས་དང་མི་དངུལ་ཡོད་མཁན་དང་དེ་ག་དེ་གར་འཛོམས་བསྡད་ཡོད་རེད་བྱས་ཙང་སྤྱིར་བཏང་བྱས་ན་དཔལ་འབྱོར་གྱི་གནས་སྟངས་དེ་ཡར་ཕྱིན་པ་ཡིན་ན་ལམ་སང་ཁོ་ཚོས་མ་དངུལ་རྐང་གྲངས་མང་ཙམ་ཉོ་ཡག་གི་ཐབས་ཤེས་ཤིག་དང། ད་ཡིན་ནའི་ལས་ལི་ཆང་གིས་སུད་སི་ནང་ལ་ཡང། ན་ནིང་ལོའི་རྒྱ་ནག་གི་དཔལ་འབྱོར་གྱི་བསྡོམས་གྲངས་འདི། ཚོད་དཔག་བྱས་པ་ལས་ཡག་ག་བྱུང་སོང་ཞེས་གསལ་བསྒྲགས་བྱས་པའི་ཉིན་ཁ་དེར། ཧོང་ཀོང་ཡིན་ནའི་རེད་ཧྲང་ཧའེ་ཡིན་ནའི་རེད་ཧྲེན་ཀྲེན་ཡིན་ནའི་རེད་མ་དངུལ་རྐང་གྲངས་ཁྲོམ་ར་དེ་ག་གསུམ་ཆའི་ནང་ལོགས་ལ་ཡང་མ་དངུལ་རྐང་གྲངས་ཀྱི་རིན་ཐང་དེ་མར་ཞེ་པོ་ཅིག་ཟགས་བཞག

སླར་ཡང་ལོ་སྔོན་དང་བསྡུར་བ་ཡིན་ན་མི་ས་ཡ་གཉིས་ཤིག་ཉུང་རུ་ཕྱིན་བྱས་མི་འབོར་དེ་མར་ཆུང་རུ་ཕྱིན་པ་རེད། གནས་ཚུལ་དེ་ཡིན་ན་ཆེན་པོ་ཞེ་དྲག་རེད་ག་རེ་ཟེར་ན་ད་འདས་པའི་ལོ་གཅིག་གཉིས་ཤིག་ནང་ལོགས་ལ་ཡང་རྒྱ་ནག་གི་དཔལ་འབྱོར་སྐོར་བཤད་བའི་སྐབས་དེ་མི་ཚོས་ག་དུས་ཡིན་ནས་རྒྱ་ནག་གི་མི་འབོར་དེ་མ་འོངས་པར་འཕེལ་རྒྱས་གང་འདྲ་ཞིག་འགྲོ་རེད་ཟེར་དེ་དོ་སྣང་བྱེད་སའི་གནད་འགག་གཙོ་བོ་གཅིག་ལ་ཡང་ངོས་འཛིན་བྱེད་ཀྱི་བཞག་དང། ལྷག་པར་དུ་ན་ནིང་ལོ་ལ་ཡང་ད་ལོ་དེའི་སྔོན་ལ་ཡང་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་རྒྱ་ནག་གི་མི་འབོར་སྐོར་གྱི་བསྡོམས་གྲངས་ཐོན་པའི་སྐབས་དེ་རྒྱ་ནག་གཞུང་གིས་ཨ་ནི་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཡང་རྒྱ་ནག་གི་མི་འབོར་དེ་འབུམ་བརྒྱད་ཅིག་གིས་ཉུང་རུ་ཕྱིན་བཞག་ཟེར་ཅེས་གསལ་བསྒྲགས་བྱས་པ་རེད། ད་ཐེངས་གཅིག་དེ་དུས་ཞེ་པོ་ཅིག་གསར་འགྱུར་ཆེན་པོ་ཆགས་པ་དེ་ག་རེ་རེད་ཟེར་ན། དེའི་སྔོན་ལ་ཡང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་དང་དྲུག་ཅུ་ཐམ་པའི་ལོ་ཐོག་བར་ལ་ཡང་ད་མའོ་ཙེ་ཏུང་གིས་མདུན་མཆོང་ཆེན་པོ་ཟེར་བ་དེ་རྒྱ་ནག་ནང་ལ་ཡང་ལས་འགུལ་འདི་སྤེལ་བྱས་མུ་གེ་བྱུང་བྱས་མི་ས་ཡ་མང་པོ་ཏོག་ཙམ་ཞིག་ཐེབས་པ་རེད། འདིའི་ལོ་གཅིག་གཉིས་ཅིག་ལ་ཡང་རྒྱ་ནག་གི་མི་འབོར་དེ་ལོ་སྔོན་མ་དང་བསྡུར་བ་ན་དེ་ཆུང་རུ་ཕྱིན་མ་གཏོགས། ད་འདས་པའི་ལོ་ཉིས་བརྒྱ་ཅིག་ནང་ལོགས་ལ་ཡང་རྒྱ་ནག་གི་མི་འབོར་དེ་ཡིན་ན་ལོ་ལྟར་གྱི་ལོ་སྔོན་དེ་ལས་ཏིག་ཏིག་ཏུ་མང་རུ་ཕྱིན་བྱས་བསྡད་པ་རེད་དེ་འདྲ་སོང་ཙང་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་ཡང་མི་འབོར་ཆུང་རུ་ཕྱིན་པ་ཟེར་དེ་ཡིན་ན་ཞི་བའི་གནས་སྟངས་འོག་ལ་ཡང་མི་འབོར་ཆུང་རུ་ཕྱིན་པའི་ཐེངས་མ་དང་པོ་ཆགས་ཀྱི་ཡོད་ཟེར་མི་འབོར་གྱི་བསྡོམས་གྲངས་འདི་རྩིས་ཡག་འདི་འགོ་བཙུགས་བྱས་ཐོ་འདི་ཉར་བ་ནས་བྱས་ད་ལྟ་བར་དུ་འདི་ཁོའི་ཤུགས་རྐྱེན་དང་ད་ལྟའི་ཁོའི་གོ་དོན་གཙོ་བོ་དེ་ནི་རྗེས་མ་ཡིན་ན་ད་དཔལ་འབྱོར་ལ་ཡང་ཤུགས་རྐྱེན་ཆེན་པོ་ཐེབས་ཀྱི་རེད་ཅེས་གང་འགའ་ཞིག་གོ་རེད་ད་ད་རིང་ང་ཚོས་དེའི་སྐོར་ལ་ཡང་ཡིན་ན་བགྲོ་གླེང་གཙོ་བོ་འདི་ཞུ་དགོས་བསམ་བྱུང། ད་ངས་སྤྱིར་བཏང་ཡིན་ན་གྲངས་ཀ་དང་འདི་ཚོའི་སྐོར་ལ་ཡང་ཁར་ཐུག་བཤད་བྱས་ཡིན་ན་གང་འདྲ་ཡོད་མེད་དང་མིས་ག་རེ་བཤད་གི་ཡོད་མེད་གཅིག་པོ་མ་ཡིན་བྱས་ངས་དེ་བསམ་བྱུང་ཕལ་ཆེར་ཟླ་བ་གཉིས་ཤིག་གོང་ལ་ཡང་རྒྱ་ནག་གི་དཔལ་འབྱོར་སྐོར་ལ་ཡང་ང་ཚོས་བགྲོ་གླེང་མང་པོ་བྱས་པའི་སྐབས་དེ་ངས་ཐེངས་མ་གཅིག་ང་ཚོའི་ལས་རིམ་ནང་ལོགས་ལ་ཡང།

དབྱི་ཧྥུ་ཞན་ཟེར་མཁན་ཅིག་རེད། ཁོ་རང་གིས་ད་རིང་ག་རེ་བཤད་གི་ཡོད་མེད་སྐོར་དེ་ཚོ་ངོ་སྤྲོད་ཞུས་བྱས་ཡིན་ན་ད་རིང་གི་གསར་འགྱུར་འདི་ལ་འགྲེལ་བཤད་བཟོ་འདྲ་ཞིག་ཏོག་ཙམ་རྒྱག་པའི་ཐབས་ཤེས་བྱེད་གི་ཡིན། དབྱི་ཧྥུ་ཞན་ཟེར་མཁན་དེ་ཡིན་ན་ད་རིང་ཁ་སང་ད་རྒྱ་ནག་གི་མི་འབོར་སྐོར་ལ་ཡང་བཤད་པའི་སྐབས་ལ་ཡང་ཁོ་རང་ད་ཕལ་ཆེར་མིང་སྐད་གྲགས་ཆེ་ཤོས་ཆགས་བསྡད་ཡོད་རེད་བསམ་གི་འདུག་དཔེར་ན་ཆ་བཞག་ད་རིང་ངས་དེ་བརྗོད་གཞི་དེའི་སྐོར་ལ་ཡང་གླེང་སློང་བྱས་པའི་དགོས་བསམ་བྱས་ཨ་ད་གུ་གལ་ནང་ཕྱིན་བྱས་དབྱིན་ཇིའི་ནང་ལོགས་ལ་ཡང་རྒྱ་ནག་གི་མི་འབོར་སྐོར་དང་འབྲེལ་བ་ཡོད་པའི་གསར་འགྱུར་འཚོལ་བའི་སྐབས་དེ་གཟའ་འཁོར་སྔོན་མ་རྒྱ་ནག་གཞུང་གིས་བསྡོམས་གྲངས་འདི་གསལ་བསྒྲགས་བྱས་པའི་རྗེས་ལ་ཡང། ཨ་མི་རི་ཀའི་ཐོག་ལ་གསར་ཤོག་ཆེ་ཤོས་ནིའུ་ཡོག་ཊའིམས་ཝོལ་སྟྲིད་ཇོར་ནལ། ཨ་མི་རི་ཀ་གཅིག་པོ་མ་རེད་འཛམ་བུ་གླིང་ནང་ལོགས་ལ་ད་གསར་ཤོག་ཆེ་ཤོས་དེ་ཚོ་རེད་བ། དེ་ཚོ་ཚང་མས་གནས་ཚུལ་འདི་གལ་ཆེན་པོ་བརྩིས་བྱས་གསར་འགྱུར་བཏོན་བཞག། ད་གསར་འགྱུར་དེ་ཚོ་ཀློག་པའི་སྐབས་དེ་གསར་འགྱུར་དེ་ཚོ་ཚང་མའི་ནང་ལོགས་ལ་ཧ་ལམ་གསར་འགོད་པ་དེས་དབྱི་ཧྥུ་ཞན་ལ་ཡང་སྐད་ཆ་དྲིས་བྱས་ཁོ་རང་གིས་ད་རིང་གི་གྲངས་ཀ་འདི་ལ་ལྟ་ཚུལ་ག་རེ་ཡོད་མེད་དེའི་སྐོར་སྐད་ཆ་དྲིས་བཞག་བྱས་ཙང་འདི་ནས་ག་རེ་མཐོང་གི་འདུག་ཟེར་ན་དབྱི་ཧྥུ་ཞན་ཟེར་མཁན་ད་རིང་ཁ་སང་རྒྱ་ནག་གི་མི་འབོར་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་དཀྱིལ་ནས་མི་ཚང་མས་མཐོང་བྱེད་ས་དང་མི་ཚང་མས་ཡིད་ཆེས་བྱེད་ས་དང་མི་ཚང་མས་གལ་ཆེན་པོ་ཞིག་བརྩི་ཡ་ཅིག་ཡིན་པ་དེ་གསལ་པོ་རེད་ཤག་བསམ་ཚར་རེ་ཞིག་བྱུང། འདི་དབྱི་ཧྥུ་ཞན་ངས་ཁོ་རང་ཁྱད་ཆོས་མང་པོ་ཞེ་པོ་ཞིག་འདུག་དང་པོ་འདི་ག་རེ་རེད་ཟེར་ན། ཡང་འདི་དབྱི་ཧྥུ་ཞན་གྱིས་དེབ་བྲིས་བྱས་ཉིས་སྟོང་གཉིས་གསུམ་བཞི་ལྔ་བཟོ་འདྲ་ནས་འགོ་བཙུགས་བྱས་ཁོ་རང་གི་འདི་བྲིས་པ་དང་རྩོམ་དང་འདི་མཐོང་བྱས་དོ་སྣང་རེ་ཞིག་བྱུང། ཡིན་ནའི་ལས་ཉེ་དུས་རང་མ་གཏོགས་ངས་གནས་ཚུལ་གལ་ཆེན་པོ་ཞིག་ཤེས་མ་སོང། འདི་ག་རེད་ཟེར་ན་ཉེ་དུས་ང་འདི་ནིའུ་ཡོག་ཊའིམས་གསར་ཤོག་འདིའི་ཐོག་ལ་ཡང། དབྱི་ཧྥུ་ཞན་གྱི་མི་འབོར་སྐོར་གྱི་ལྟ་བ་དེ་ག་གཅིག་པོ་མ་ཡིན་པ་བྱས་ཁོ་རང་རང་གི་སྐོར་ལ་ཡང་གནས་ཚུལ་ཏོག་ཙམ་ཞིག་ངོ་སྤྲོད་བྱས་ཤག་དེ་བྱེད་དུས་གཞི་ནས་ངས་ཧ་གོ་ཡ་དེ་ག་རེད་ཟེར་ན་ངས་དེ་སྔོན་ནས་ཧ་གོ་གི་ཡོད་དབྱི་ཧྥུ་ཞན་ཟེར་ཡ་དེ་རྒྱ་ནག་ལ་ཡང་སྔོན་མ་འཚར་ལོངས་བྱུང་རྒྱ་ནག་སློབ་གྲྭ་ཆེན་མོའི་ནང་ལ་ཕྱིན་རྒྱ་ནག་ནང་ལོགས་ཞིབ་འཇུག་བྱས་རྗེས་ལ་ཡང་ཡིན་ཨ་མི་རི་ཀའི་ནང་ལ་ཡང་ཚུར་སྤོས་ཨ་མི་རི་ཀར་སྤོས་པའི་རྗེས་ལ་ཡིན་ཨ་མི་རི་ཀའི་ཝི་སི་ཀན་སིན་སློབ་གྲྭ་ཆེན་མོ་ཟེར་དེ་ནང་ལོགས་ལ་ཡང་ཞིབ་འཇུག་བྱེད་མཁན་ཅིག་རེད།

ཁོ་རང་ཡིན་ན་དངོས་གནས་ཀྱི་ཆེད་ལས་པའི་ཨ་ནེ་མི་འབོར་ཞིབ་འཇུག་བྱེད་མཁན་ཞིག་རེད་མི་འདུག་ཁོ་རང་ཕི་གའི་ཨ་མི་རི་ཀའི་ཝི་སི་ཀན་སིན་སློབ་གྲྭ་ཆེན་མོའི་ནང་ལོགས་ལ་ཡང་ཞིབ་འཇུག་བྱེད་ཡ་དེ་ཡིན་ན། ད་ཨ་མའི་ཁོག་པའི་ནང་ལོགས་ལ་ཡང་མངལ་གནས་ནང་ལོགས་ལ་ཡང་སྤུ་གུ་ཆུང་ཆུང་ཆགས་པའི་སྐབས་དེ་ད་སྤུ་གུ་མ་སྐྱེས་གོང་ནས་སྤུ་གུ་ལ་ཡང་ན་ཚ་སྣ་མིན་སྣ་ཚོགས་ཡོང་གི་རེད་བ་དེ་འདྲའི་ལ་ཞིབ་འཇུག་བྱེད་མཁན་གྱི་སྨན་པ་ཞིག་རེད་བཞག་མ་གཞི་ནས་ཁོ་རང་ཡིན་ན་ཨ་ནི་མི་འབོར་སྐོར་ལ་ཡ་ཞིབ་འཇུག་བྱེད་མཁན་རེད་མི་འདུག་ད་དེ་མཐོང་དུས་དེ་བས་ཡིན་ན་ངས་དམིགས་བསལ་ཁོ་རང་ཁྱད་ཆོས་ལྡན་པ་ཞིག་མཐོང་སོང་ག་རེ་རེད་ཟེར་ན་འདས་པའི་ཕལ་ཆེར་ལོ་ཉི་ཤུ་ཙམ་ནང་ལོགས་ལ་ཡང་རྒྱ་ནག་གི་མི་འབོར་དང་འབྲེལ་བའི་ཅིག་སྲིད་ཇུས་ཡིན་ནའི་རེད་དེའི་སྐོར་ལ་ཡང་གླེང་སློང་ག་དུས་བྱུང་བ་ཡིན་ན་ལེ་དབྱི་ཧྥུ་ཞན་ནས་དམིགས་བསལ་གྱི་ཁོ་རང་གི་ཤུགས་རྐྱེན་དེ་ཆེན་པོ་ཞེ་པོ་ཅིག་བྱུང་བ་རེད་བསམ་གྱི་འདུག། ད་ལོ་ཉི་ཤུ་ཙམ་ཞིག་གོང་ལ་ཡིན་ན་རྒྱ་ནག་ནང་ལོགས་ལ་ཡང་འཆར་ལྡན་བུ་ཚ་ཟེར་བྱས་སྤུ་གུ་གཅིག་ལས་སྐྱེས་མ་ཆོག་པའི་སྲིད་བྱུས་དེ་ཞེ་པོ་ཅིག་དམ་པོ་བྱས་བྱས་ལག་བསྟར་བྱས་བྱས་བུད་མེད་ཚང་མ་ལ་སྤུ་གུ་རེ་ལས་སྐྱེས་མ་བཅུག་བྱས་གཉིས་སྐྱེས་མཁན་ཡོད་ན་རྦད་དེ་སྤུ་གུ་མངལ་ནང་ནས་ད་སྤུ་གུ་ཁོ་ཚ་འགྱོ་ཚ་ཚུམ་མ་གོ་བ་བྱེད་ཡག་གི་དེ་འདྲ། སྲིད་བྱུས་གདུག་རྩུབ་ཆེན་པོ་ཞེ་པོ་ཅིག་ལག་བསྟར་བྱས་བྱས་བསྡད་ཡོད་རེད་དེ་བྱས་པའི་སྐབས་དེ་མི་མང་པོ་གཅིག་གིས་རྒྱ་ནག་གཞུང་གི་བྱེད་སྟངས་འདི་ལ་ད་འདོད་པ་ཡོད་མ་རེད་ལས་ཡིན་ནའི་འདི་དང་དུས་མཚུངས་བྱས། མི་མང་པོའི་ལྟ་བ་ལ་ཡང་ག་རེ་རེད་ཟེར་ན་གལ་སྲིད་རྒྱ་ནག་དང་མི་འབོར་ཆེན་པོ་དག་གི་ཚེ་རིང་སྤུ་གུ་སྐྱེས་ཡག་དང་དེ་ཚོར་ཚོད་འཛིན་ཏོག་ཙམ་མ་བྱས་པ་ཡིན་ན་མི་འབོར་ཞེ་པོ་ཅིག་ལྷག་མ་སྐྱེས་པ་བཅས་ཡང་བར་ཆད་རྒྱ་ནག་གཅིག་པུ་མ་ཡིན་པར་འཛམ་བུ་གླིང་ཁྱོན་ཡོངས་ཀྱི་མི་འབོར་ཆེ་དྲགས་པའི་ཨ་ནི་དཀའ་ངལ་འཕྲད་ཀྱི་རེད་ཟེར་བའི་འདི་འདྲས་ཀྱི་བསམ་བློ་ཞིག་བཏང་བྱས་རྒྱ་ནག་གཞུང་གིས་མི་འབོར་ཚོད་འཛིན་བྱེད་ཡག་གི་བྱེད་སྟངས་ཀྱི་སྲིད་ཇུས་ཁོ་ལ་ཡང་མོས་མཐུན་མེད་པ་ཡིན་ནའི་ལས་ཁོའི་དམིགས་ཡུལ་ཅིག་ཡོད་རེད་པ་དེ་ལ་ཡིན་ནའི་སྤྱིར་བཏང་ཡིན་ན་མོས་མཐུན་ཡོད་པའི་བཟོ་ཅིག་ཡོད་རེད་ཡིན་ནའི་དེའི་སྐབས་རང་ལ་ཡང་ཨ་དབྱི་ཧྥུ་ཞན་གྱིས་ཟེར་ཡག་བྱས་པ་ཡིན་ན་རྒྱ་ནག་གི་སྲིད་ཇུས་འདི་ཁོ་རང་ནོར་བ་རེད་ཟེར་ཏེ་ནོར་བ་རེད་ཟེར་ཡ་དེ་ཡིན་ན་ཁོའི་བྱེད་སྟངས་གདུག་རྩུབ་ཅན་དེ་ཟེར་གྱི་མ་རེད་ད་ཁོ་རང་གི་ཟེར་ཡ་གཙོ་བོ་དེ་ག་རེ་རེད་ཟེར་ན་དེ་འདྲས་ཀྱི་སྲིད་ཇུས་འདི་འདྲ་ཞིག་ལག་བསྟར་བསྟར་པ་ཡིན་ན་ཨ་ཉི་མ་གཅིག་རྒྱ་ནག་ལ་ཡ་ད་སྤུ་གུ་དེ་འདྲས་མི་འབོར་ཉུང་དྲགས་པའི་དཀའ་ངལ་འཕྲད་ཀྱི་རེད་ཟེར་བྱས་དེ་དུས་ལབ་ཡོད་རེད་སྐབས་དེར་ལབ་དུས་ད་ཞེ་པོ་ཅིག་དོ་སྣང་དང་གོ་བརྡ་དེ་བྱེད་མཁན་བྱུང་མེད་པ་འདྲ་ཁོ་རང་ད་ལྟ་ལྟ་ཙམ་པ་ད་དངོས་གནས་ཆེད་ལས་པ་རེད་མི་འདུག་ཨང་བྱས་བྱས་དེའི་རྗེས་ལ་ཡ་ཉིས་སྟོང་ཕལ་ཆེར་བཅུ་མེད་བདུན་ལོར་ཡིན་པ་འདྲ་ཁོང་གིས་རྒྱ་ཡིག་ནང་ལོགས་ལ་ཡ་དེབ་ཅིག་བཏོན་པ་རེད་ཏཱ་གོ་ཁུང་ཁྲའོ་ཟེར་མཁན་ཅིག་ད་དེབ་དེ་སྐད་གྲགས་ཧ་ཅང་ཆེན་པོ་ཆེན་པོ་རེད་ང་ཐད་བསྒྱུར་བྱས་པ་ཡིན་ན་རྒྱལ་ཁབ་ཆེན་མོའི་ཁང་སྟོང་ཟེར་ཡག་ཅིག་རེད་ད་རྒྱ་ནག་རྒྱལ་ཁབ་ཆེན་པོ་ཞེ་པོ་ཅིག་རེད་པ་ཁང་སྟོང་ཟེར་ཙམ་པ་མི་རྫོགས་བྱས་མི་རྫོགས་ནས་ཁང་པ་སྟོང་པ་ཆགས་ཀྱི་རེད་པ་རྒྱལ་ཁབ་ཆེན་པོའི་ཁང་སྟོང་ཟེར་བྱས་ཏཱ་གོ་ཁུང་ཁྲའོ་ཟེར་བྱས་དེབ་སྐད་གྲགས་ཞེ་དྲག་བྱུང་བ་རེད་ཁོ་རང་གི་དེབ་འདི་ནང་ལོགས་ད་དཔེར་དེ་ཞིབ་ཚགས་པོའི་ངོ་ནས་ཨང་ཀི་དང་ལུང་དང་འདི་ཚོ་མང་པོ་ཞིག་དྲངས་བྱས་ཨ་ནི་གལ་སྲིད་རྒྱ་ནག་གི་འཆར་ལྡན་བུ་ཚའི་ད་ལྟ་སྤུ་གུ་གཅིག་ལས་སྐྱེས་མ་ཆོག་པའི་སྲིད་ཇུས་དེ་ལག་བསྟར་མུ་མཐུད་བྱས་བྱས་བསྡད་པ་ཡིན་ན་ཉིས་སྟོང་བཅུ་བདུན་ལོར་སླེབས་པའི་སྐབས་དེ་རྒྱ་ནག་མི་འབོར་འདི་དུང་ཕྱུར་བཅུ་བཞི་ཆགས་ཀྱི་རེད། དུང་ཕྱུར་བཅུ་བཞི་ཆགས་བྱས་ད་འདི་རྩེ་རྩེ་དེ་སླེབས་བྱས་འདི་ལས་ཨེ་མང་རུ་འགྲོ་ཡག་མེད་པ་བྱས་བྱས་ད་འདི་ནས་ཡིན་ན་མི་འབོར་མར་ག་ལེ་ག་ལེ་ཟག་བྱས་ཡིན་རྒྱ་ནག་ལ་མཐའ་མ་དེ་མི་འབོར་ཉུང་དྲགས་པའི་དཀའ་ངལ་ཆེན་པོ་ཞེ་པོ་ཅིག་འཕྲད་ཀྱི་རེད་ཟེར་བྱས་ཁོ་རང་གི་དེབ་འདི་ནང་བྲིས་ཡོད་རེད། འདི་བྲིས་པའི་སྐབས་དེ་ཡིན་ན་ད་ངས་ད་གིན་ཞུས་པ་ནང་བཞིན་རེད་མི་མང་ཆེ་བ་ཞིག་གིས་ད་ཁོ་རང་གི་ཕལ་ཆེར་ལྟ་ཚུལ་འདི་ལ་མོས་མཐུན་ཡོད་ཀྱི་མ་རེད་རྒྱ་ནག་ནང་ལ་དེ་བས་ཨེ་འདི་ད་དྲིལ་བསྒྲགས་དེ་འདྲ་བྱེད་ས་ཡོད་མ་རེད་ད་ཡིན་ན་ལས་ཉིས་སྟོང་བཅུ་གསུམ་ལོར་ལ་ཡ། ཨ་ནི་རྒྱ་ནག་གི་ནང་ལོགས་ལ་ད་ཕལ་ཆེར་མི་འབོར་གྱི་སྲིད་ཇུས་དེ་ནོར་མེད་འགྲོ་ཟེར་མཁན་དེ་མང་རུ་མང་རུ་འགྲོ་བ་རེད་ལ་ཨ་ཁོ་རང་གིས་རྒྱ་ནག་གཞུང་ལ་ཡང་ནང་ཁུལ་གྱི་ཐོག་ནས་ཡིག་ཆ་ཅིག་ཕུལ་བ་རེད་ཟེར་ཕུལ་བྱས་ཡིག་ཆ་དེའི་ནང་ལོགས་ལ་ཡང་ཁོ་རང་གི་ལྟ་བ་དེ་ཞིབ་ཚགས་པོ་བྱས་བྲིས་ཡོད་ས་རེད་དེ་བྲིས་པའི་སྐབས་དེར་རྒྱ་ནག་གཞུང་གི་དཔོན་རིགས་ནང་ལོགས་ལ་སྲིད་ཇུས་འདི་ལ་ཡང་འགྱུར་ལྡོག་བཏང་དགོས་འདུག་བསམ་བསམ་གི་ཕལ་ཆེར་བསམ་བློ་ཡོད་མཁན་དེ་མང་རུ་ཕྱིན་ཡོད་ཀྱི་རེད་པ་ཨ་ཁོ་རང་རྒྱ་ནག་ལ་ཕར་སྐད་བཏང་རྒྱ་ནག་ཚོགས་འདུ་ཆེན་པོ་ཞིབ་འདེགས་ཁང་གཏམ་བཤད་བྱེད་བཅུག་སློབ་གྲྭ་ཆེན་པོ་དང་ཞིབ་འཇུག་བྱེད་མཁན་དེ་ཚོ་ལས་ཁུངས་ཁག་དེ་ཚོ་ལ་ཡ་ཁོ་རང་གི་ལྟ་བ་དེ་གཏམ་བཤད་བྱེད་བཅུག་འདི་འདྲ་བྱས་བྱས་ད་འདིའི་རྗེས་ལ་ཡ་ཁོ་རང་གི་གཏམ་བཤད་བྱས་པ་ཁོ་རང་གཅིག་པོ་ད་མ་རེད་དེ་ལས་འདི་འདྲ་གི་ཤུགས་རྐྱེན་ད་བྱས་བྱས་མགྱོགས་པོ་ཡིན་ད་རྒྱ་ནག་གི་མི་འབོར་སྲིད་ཇུས་དེ་ལ་ཡ་འགྱུར་ལྡོག་བཏང་བྱས་སྔོན་ལ་སྤུ་གུ་གཉིས་སྐྱེར་བཅུག་དེ་ནས་སྤུ་གུ་གསུམ་སྐྱེར་བཅུག་ད་དེ་རིང་ཁ་སང་ད་སྤུ་གུ་མ་སྐྱེ་མཁན་དེ་ག་རེ་སྐྱེ་དགོས་རེད་བྱས་ཨུ་ཚུགས་བརྒྱབ་པས་དམག་མི་དང་གུང་ཁྲན་ཏང་ཡོན་དེ་ཚོ་ད་ཡིན་གཅིག་མིན་གཅིག་སྐྱེ་དགོས་རེད་བྱས་ལབ་པ་དེ་ག་འདི་འདྲ་གཅིག་གི་སྲིད་ཇུས་ལ་ཡ་ད་འགྱུར་ལྡོག་ཆེན་པོ་ཞེ་པོ་ཅིག་ལོ་ཁ་ཤས་ཤིག་ནང་ལ་ཡར་ཕྱིན་པ་རེད། ཕྱིན་པའི་རྗེས་ལ་དངོས་གནས་བྱས་ན་ད་ལྟ་ཡི་ཧྥུ་ཤན་རྒྱ་ནག་ནང་ལོགས་ལ་ཡར་དཔའ་བོ་འདྲ་ཞིག་ཆགས་བྱས་ཞེ་པོ་ཅིག་ཚང་མ་ལ་སྐད་གྲགས་ཆེན་པོ་འདྲ་ཞིག་ཆགས་དགོས་ཡག་འབྱོར་དེ་ལས་ཡིན་ནའི་རྒྱ་ནག་གཞུང་གིས་འདི་འདྲ་རང་བྱས་ཡོད་མ་རེད་ག་རེ་ཡིན་ཟེར་ན། དེའི་རྗེས་སུ་དེ་པ་ལ་ཡང་ཁོ་རང་གི་མི་འབོར་གྱི་ཞིབ་འཇུག་འབྱོར་པ་འདི་གཞི་བཞག་བྱས་ཡིན་ན་རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་དེ་ག་འདྲས་ཡོང་གི་མེད་སྐོར་ལ་ཡང་ད་ཁོ་རང་གིས་གཏམ་བཤད་བྱེད་ཡག་འགོ་བཙུགས་བྱས་དེ་དུས་ངའི་དོ་སྣང་ཞེ་དྲག་བྱུང་ཁོ་རང་གིས་བྲིས་པའི་རྩོམ་འདི་དང་འདི་འདྲ་མང་པོ་ལྟ་ཡག་བྱུང། མང་ཆེ་དྲན་གནང་གི་ཡོད་ཀྱི་རེད། ལོ་ཕལ་ཆེར་བཅུ་ཙམ་གྱི་གོང་དེ་པ་ཡིན་ན་ད་བསམ་བློ་བཏང་ན་ད། རྒྱ་ནག་དཔལ་འབྱོར་དེ་ཡར་རྒྱས་ཞེ་པོ་ཅིག་འགྲོ་བའི་སྐབས་དེ་ཡིན་ན་རྒྱ་ནག་དཔལ་འབྱོར་དེ་ཉི་མ་གཅིག་ཨ་མི་རི་ཀ་ལས་ཆེ་བ་བྱེད་ཀྱི་རེད་ཨ་མི་རི་ཀ་བརྒལ་བྱས་འགྲོ་གི་རེད། ད་དེའི་སྐབས་ཀྱི་བགྲོ་གླེང་དེ་མང་ཆེ་ཅིག་ཡིན་ན་རྒྱ་ནག་བྱེད་ཐུབ་ཀྱི་རེད་མ་རེད་ཟེར་དེ་མ་རེད། མཁས་པ་དེ་ཚོ་ག་དུས་བྱེད་ཀྱི་རེད་ལོ་ག་དུས་བྱེད་ཀྱི་རེད་ད་དུང་ལོ་ག་ཚོད་ཙམ་འགོར་གི་རེད་ཟེར་དེ་རེད། ད་ཡིན་ན་འདི་བཤད་པའི་སྐབས་དེ་ཡི་ཧྥུ་ཞན་གྱིས་རྒྱ་ནག་གིས་ཨ་མི་རི་ཀའི་དཔལ་འབྱོར་གྱི་སྡོམ་འབོར་དེ་ལས་ཆེ་བ་བྱས་བྱས་ཡིན་ན་ཨ་མི་རི་ཀ་གཡུགས་བཞག་བྱས་ཡིན་ན་ཨ་མི་རི་ཀ་ལས་ཆེ་བ་བྱེད་ཐུབ་ཀྱི་མ་རེད། ད་ཁོ་རང་བྱེད་ཐུབ་ཀྱི་མ་རེད་ཟེར་དེའི་རྒྱུ་མཚན་གཙོ་བོ་དེ་ག་རེ་ཟེར་གྱི་ཡོད་རེད་ཟེར་ན། རྒྱ་ནག་གི་མི་འབོར་དེ་ཡིན་ན་ད་ལྟ་རྒྱ་ནག་གཞུང་གིས་བཤད་པའི་ནང་བཞིན་ཡོད་མ་རེད་དེ་ལས་ཆུང་ངུ་ཆགས་ཚར་བ་རེད་དེ་མ་ཟད་ཨ་ནེ་བུད་མེད་ཀྱི་སྤུ་གུ་སྐྱེ་ཡག་གི་སྐྱེ་ཚད་འབྱོར་བ་དེ་ཞེ་པོ་ཅིག་ཨ་ནེ་རྒྱ་ནག་གཞུང་གིས་དེའི་སྐབས་དེ་གཅིག་ཚག་བརྒྱད་དགུ་གཉིས་ཙམ་སྐྱེ་གི་ཡོད་ཟེར་གྱི་ཡོད་རེད་དེ་རེད་ཁོ་རང་ཟེར་ན་དོན་དངོས་ཐོག་ལ་ཡིན་ན་དེ་ཁྱོན་ནས་ཡོད་མ་རེད་སྤུ་གུ་སྐྱེ་ཡག་དེ་ཞེ་པོ་ཉུང་ཆེ་ཡིན་ག་ལ་ཉིས་སྟོང་བཅོ་བརྒྱད་ལོ་ཙམ་ནས་རྒྱ་མིའི་མི་འབོར་དེ་མར་ཉུང་ཉུང་ཉུང་ཉུང་ཕྱིན་བྱས་ད་མི་འབོར་མ་ཟད་པ་ཡིན་ནའང་རྒྱ་ནག་ནང་ལོགས་ལ་ཡང་ད་ལོ་རྒས་འགྲོ་མཁན་གྱི་རྒན་འཁོགས་ཀྱི་དཔལ་འབྱོར་དོས་ཁྲེས་དེ་ཚོ་ཆེར་ཆེར་ཕྱིན་བྱས་བཤད་པའི་སྐབས་དེ་པར་རྒྱ་ནག་གི་དཔལ་འབྱོར་དེ་ལོ་རེ་རེ་ལ་བརྒྱ་ཆ་བརྒྱད་ཙམ་དགུ་ཙམ་བཅུ་ཙམ་བྱས་འཕར་འགྲོ་གི་ཡོད་རེད། འདི་ཡིན་ན་ལོ་ཁ་ཤས་ཤིག་ལས་ལྷག་ཡོད་མ་རེད་ད་དེ་རྗེས་ལ་ཡང་ཡིན་ན་དཔལ་འབྱོར་དེ་མར་འགོར་འགོར་འགྲོ་ཡག་དང་ཉམས་རྒུད་འགྲོ་ཡག་དང་དེ་འདྲ་བྱས་བྱས་ཡིན་ན་མཐའ་མ་དེ་ཨ་མི་རི་ཀའི་དཔལ་འབྱོར་ཆེ་ཆུང་དེ་བྱས་ན་རྒྱ་ནག་གིས་རྗེས་ཟིན་ཡག་ཁོ་རང་ཡོང་གི་མ་རེད་ཟེར་བྱས་ཁོ་རང་གིས་བཤད་པ་རེད། ད་འདི་བཤད་པ་དེ་ལ་ཡང་ཡིན་ན་རྒྱ་ནག་གཞུང་གིས་ཞེ་པོ་ཅིག་ཚིག་པ་ཟ་ཡོད་ས་རེད་ཚིག་པ་ཟ་བྱས་ཡིན་ན། ཉིས་སྟོང་བཅུ་དགུའི་ལོ་ལ་ཡང་རྒྱ་ནག་གི་མི་དམངས་ཉིན་རེའི་ཚགས་པར་གྱིས་ལོ་མཇུག་དེ་སླེབས་དུས་ཙམ་པ་ལོ་མཇུག་གི་ཕྱོགས་སྡོམ་གསུམ་དེ་རྩོམ་མ་དགུ་སྟོན་གྱི་འདུག་ག་ཨ་འདི་འདྲ་སྟོན་དུས་ལོ་དེའི་ལོ་ལ་ཡང་ཡིན་ན་རྒྱ་ནག་ནང་གི་དཀྲོག་གཏམ་ཆེ་ཤོས་བཅུ་ཟེར་གཅིག་གི་མིང་བཏོན་ཡོད་ས་རེད་དེའི་ནང་ནས་དཀྲོག་གཏམ་གཅིག་ཡིན་ན། ཡི་ཧྥུ་ཞན་གྱིས་རྒྱ་ནག་གི་མི་འབོར་ཉུང་དྲགས་པའི་རྐྱེན་གྱིས་ཨ་མི་རི་ཀ་ལས་བརྒལ་བྱེད་ཐུབ་ཀྱི་མ་རེད་ཟེར་འབྱོར་བ་འདི་དཀྲོག་གཏམ་དེ་ཡིན་ན་རྒྱ་ནག་ནང་དཀྲོག་གཏམ་ཕྱི་ཤུ་བཅུའི་ནང་ལོགས་ནས་ཅིག་མིང་བཏོན་བྱས་ད་ག་འདྲ་ཁོ་རང་ཅིག་རྒྱ་ནག་གི་མི་འབོར་གྱི་སྲིད་ཇུས་ལ་ཡང་ཁོ་རང་གིས་ལེགས་སྐྱེས་ཕུལ་བ་དང་འབོད་སྐུལ་བྱས་པ་དེ་ལས་བསྔགས་བརྗོད་བྱེད་རྒྱུ་ཚབ་ལ་ཡང་ཁོ་རང་ག་འདྲ་རྒྱ་ནག་ལ་འགྲོ་ས་མེད་པ་དང་རྒྱ་ནག་གཞུང་ལ་ཡང་ད་སྐྱོན་བརྗོད་བྱེད་མཁན་ཅིག་ལ་ངོས་འཛིན་བྱས་བྱས་དེ་རིང་ཁ་སང་ཨིན་ལིས་བཅས་ལྷག་བྱས་ཐབས་སྐྱོ་ཅིག་རེད། ད་དབྱི་ཧྥུ་ཞན་གྱིས་འདས་པའི་ལོ་བཅུ་ཉི་ཤུ་ཅིག་གི་ནང་ལོགས་ལ་ཡང་རྒྱ་ནག་གི་མི་འབོར་སྐོར་ཡིན་ནའི་རེད་ཨ་ནི་མཐའ་ན་རྒྱ་ནག་གི་དཔལ་འབྱོར་སྐོར་ལ་ཡང་བཤད་རྒྱུ་དེ་ཚོ་སྐབས་དེ་ག་རང་ལ་ཡང་མི་མང་པོ་ཅིག་གིས་ཨ་ནི་དེ་འདྲ་ཨེ་ཡིན་བསམ་སང་ང་ཨེ་ཡིན་ཏེ་བསམ་མཁན། མང་པོ་བྱུང་བ་རེད་ལས་ཡིན་ནའི་ད་ལྟ་ཏུག་ལྟ་དུས་ད་ལོ་བཅུ་ཉི་ཤུ་ཕྱིན་པའི་རྗེས་ལ་ཡང་ཁོ་རང་བཤད་པ་དེ་གས་མང་ཆེ་ཆེ་ག་ད་དངོས་སུ་གྱུར་བྱས་ཡིན་ན་ད་བདེན་པ་བཟོ་འདྲ་ཆགས་བསྡད་བཞག་འདི་འདྲ་སོང་ཙང་ད་དེ་རིང་ཁ་སང་མི་མང་པོ་ཅིག་གིས་ཡིན་ན་ཁོ་རང་ལ་ཡང་མཐོང་བཞག་བྱས་ཡིན་ན་གསར་འགྱུར་བརྒྱུད་ལམ་ཆེ་ཁག་དེ་ཚོས་རྒྱུན་དུ་ཁོ་ན་ཁོ་རང་སྐད་ཆ་འདྲི་ཡག་ད་འདི་འདྲ་མང་པོ་བྱེད་ཡག་དེའི་རྒྱུ་མཚན་གཙོ་བོ་འདི་རེད་བསམ་གྱི་འདུག་ད་ཁོ་རང་གིས་མ་འོངས་པའི་རྒྱ་ནག་དཔལ་འབྱོར་གནས་སྟངས་དང་མི་འབོར་གྱི་གནས་སྟངས་ཀྱི་འགྲོ་བ་འགྱུར་བ་དེ་ཚོའི་སྐོར་ལ་ཡང་ཁོ་རང་ཚོད་དཔག་ཞེ་དྲག་བྱེད་ཀྱི་འདུག་དེ་རིང་ཁ་སང་དེ་འདྲ་ལ་ཡང་མིས་དོ་སྣང་བྱེད་མཁན་མང་པོ་ཞེ་པོ་ཅིག་འདུག་ད་ངས་དེ་ཚང་མ་ད་ཁོ་རང་གི་ཚོད་དཔག་དེ་ཚོ་གང་འདྲས་བྱེད་ཀྱི་ཡོད་མེད་དེ་འདི་ཞིབ་ཕྲ་བྱས་ཞུ་ཐུབ་ཀྱི་མ་རེད་ལས་ངས་གྲངས་ཀ་ཁ་ཤས་ཞིག་ངོ་སྤྲོད་ཞུས་ན་བསམ་བྱུང་ད་ཨ་ལས་དེ་ཚོ་མ་ཞུས་གོང་ལ་ཡང་ང་ཚོས་མི་འབོར་སྐོར་ལ་ཡང་སྐད་ཆ་ག་དུས་བཤད་པ་ཡིན་ན་ལས། མི་མང་པོ་ཅིག་ལ་ལྟ་ཚུལ་ཅིག་ཡོང་གི་འདུག་སྤྱིར་བཏང་ད་རྒྱ་ནག་ལྟ་བུའི་རྒྱལ་ཁབ་ཅིག་གི་མི་འབོར་ཡིན་ན་དུང་ཕྱུར་བཅུ་བཞི་ལྷག་ཙམ་ཞིག་ཡོད་རེད་དེ་འདྲའི་སོང་ཙང་ད་དེའི་ནང་ལོག་ལ་ཡ་མི་ས་ཡ་གཉིས་ཉུང་རུ་ཕྱིན་པ་ཟེར་དུས་དུང་ཕྱུར་བཅུ་བཞི་ད་བྱས་ད་ག་གེ་མང་པོ་གང་ཡང་མ་རེད་པ་དེ་མ་ཟད་ཡིན་ན་མ་འོངས་པའི་ལོ་ལྔ་བཅུ་དྲུག་ཅུའི་ནང་ལོག་ལ་ཡ་རྒྱ་ནག་གི་མི་འབོར་ཕྱེད་ཀ་ཙམ་ཉུང་འགྲོ་གི་རེད་ཟེར་ནའི་ད་དུང

ད་དང་པོ་དང་པོ་སྐྱེས་རྒྱུ་ལོ་ཆུང་ཆུང་དེ་གས་ཨ་ནི་དེ་ནས་ཨུག་ད་པ་ཏོ་པོ་སློབ་གྲྭ་འགྲོ་མཁན་དེ་གས་བྱས་ཨ་ནི་དེ་ནས་གཞོན་སྐྱེས་དང་དར་མ་དང་ཨ་ནི་ཐ་མ་དེ་གས་འོ་རྒས་ཡོལ་འགྲོ་མཁན་དང་ཨ་ནི་ལོ་བརྒྱ་ཚུན་ཆད་བྱས་ད་འདི་འདིའི་ཐོག་ལ་ཡང་དཔེར་ན་ཆ་བཞག་དེ་རིང་གལ་སྲིད་ལས་རིམ་འདི YouTube དང་ངོ་དེབ་ཀྱི་བརྙན་འཕྲིན་ཐོག་ལ་ཡང་གཟིགས་ཀྱི་ཡོད་པ་ཡིན་ན་ངས་འདི་ནས་པར་རིས་བཞག་ཡོད་པར་དེ་ཡིན་ན་རྒྱ་གར་དང་རྒྱ་ནག་གི་ད་མ་འོངས་པའི་ལོ་མང་པོ་ཅིག་གི་ནང་ལོག་ལ་ཡར་མི་འབོར་ག་འདྲ་ཆགས་ཀྱི་ཡོད་མེད་ཀྱི་ཚོད་དཔག་བྱེད་རེད་ཚོད་དཔག་དེ་ནང་དུ་འོག་དེ་གཟིགས་དང་འོག་དེ་ཡིན་ན་རྒྱ་གར་དེ་རེད། སྤྱིར་བཏང་གི་མི་འབོར་གྱི་གནས་སྟངས་དེ་དངོས་གནས་བྱས་ན་དེ་འདྲ་ཞིག་དགོས་ཀྱི་རེད་ཁོའི་བཟོ་ལྟ་བྱས་པ་ཡིན་ན་ད་ཅིག་གཏོར་མའི་བཟོ་ལྟ་བྱས་འོག་དེ་ཆེན་པོ་བྱས་ད་འོག་དེ་ཡིན་ན་སྤུ་གུ་དེ་གའི་ལོ་ཆུང་དེ་གའི་བྱས་རྩེ་རྩེ་དེར་སླེབས་དུས་ཡིན་ན་ལོ་བརྒྱ་ཐམ་པ་བརྩི་གི་རེད་ད་ལོ་བརྒྱ་ཐམ་པ་ད་དེའི་ནང་གི་མི་དེ་ཉུང་ཉུང་ཞེ་པོ་ཞིག་བྱས་པ་སྤུ་གུ་དེ་ཡིན་ན་མང་ཤོས་ཡོང་གི་རེད་པ་དེ་འདྲ་བྱེད་དུས་ཙམ་པ་གཏོར་མའི་བཟོ་ལྟ་ཅིག་རེད་པ་དེ་ལོ་མི་རེ་ངོ་རེའི་ནང་ལོག་ལ་ཡག་དེ་འདྲ་བསྡད་ཡག་ཆ་བཞག་པ་ཡིན་ན་ཉིས་སྟོང་སུམ་ཅུ་སོ་བཞི་དང་ཉིས་སྟོང་ལྔ་བཅུ་ཐམ་པ་དང་ཉིས་སྟོང་བརྒྱ་ཐམ་པ་ད་རྒྱ་གར་དེ་གཟིགས་དང་ཁོ་རའི་གཏོར་མའི་བཟོ་ལྟ་དེ་ཁོ་རང་རང་ཆེར་འགྲོ་གི་རེད་མི་འབོར་རྒྱ་ཆེར་འགྲོ་གི་རེད་པ་འགྲོ་གི་རེད་ལས་ཡིན་ནའི་ཁོའི་བཟོ་ལྟ་འདི་ལ་ཡང་རྩ་བའི་ཐོག་ནས་འགྱུར་ལྡོག་ཞེ་དྲག་ཅིག་མི་འདུག་ཨང་གཏོར་མའི་བཟོ་ལྟ་རྩེ་རྣོ་བ་བྱས་འོ་དེ་འདྲ་འདྲ་ཡིན་རྒྱུ་དེ་ལྟ་ཡིན་ནའི་རྒྱ་ནག་དེ་གཟིགས་དང་གང་འདྲ་རེད་ཉིས་སྟོང་སུམ་ཅུ་སོ་བཞི་ཡིན་ནའི་རེད་ཉིས་སྟོང་ལྔ་བཅུ་ཐམ་པ་ཡིན་ནའི་རེད་ཨ་ནི་ཉིས་སྟོང་བརྒྱ་ཐམ་པ་སླེབས་དུས་ཙམ་པ་དཔེ་བཟོ་ལྟ་གང་ག་འགྱུར་བྱས་མགོ་དེ་ཆེན་པོ་ཆགས་རྐང་པ་དེ་གས་ཕྲ་བོ་ཆགས་བསྡད་འདུག་ཨང་ད་མགོ་དེ་ཆེན་པོ་ཆགས་ཙམ་པ་མི་རྒན་འཁོགས་ཀྱི་གྲངས་ཀ་དེ་མང་པོ་ཞེ་པོ་ཅིག་སྤུ་གུ་དེ་ཡིན་ན་གྲངས་ཀ་ཉུང་ཉུང་བྱས་བྱས། ད་དེའི་ཤུགས་རྐྱེན་དེ་ཡིན་ན་ང་ཚོས་ཆེ་ས་ནས་བསམ་སྟངས་མི་འདུག་མི་ཚང་གཅིག་ནང་བསམ་བཏང་བ་ན་ལམ་སང་ད་ག་བསམ་འཁོར་གི་རེད་བ། མི་ཚང་གཅིག་ནང་ལོགས་ལ་ཡག་ཕི་ཁའི་ལས་ཀ་བྱས་ནས་དངུལ་བཟོས་ཨ་ནང་ལ་ཡག་ཅིག་ལྟོ་གོས་འཚོལ་ཉན་འབྱོར་བ་འདིའི་མི་དེ་མང་པོ་བྱས་ནང་ལ་ཡག་སྤུ་གུ་ཆུང་ཆུང་དང་ཡང་མིན་ན་རྒན་གོག་ཨ་ནང་ལ་ཡག་ད་སྤྱིར་བཏང་རྒན་གོག་ལས་ཀ་བྱེད་དུ་མེད་ནང་ལ་བཟས་བསྡད་གི་རེད་བ་འདི་ཉུང་ཉུང་ཡིན་པས་ན་ཁོའི་མི་ཚང་དེའི་དཔལ་འབྱོར་གནས་སྟངས་ཨོ་ཙམ་ཡོང་གི་རེད་བ། ད་དེ་ལས་ཡར་འགྱུར་ལྡོག་ཕྱིན་བྱས་མི་མང་པོ་ཞེ་པོ་ཅིག་རྒས་ཕྱིན་བྱས་དངོས་གནས་ལས་ཀ་བྱེད་གར་འགྲོ་ཉན་དེ་ཡིན་ན་གཅིག་ཙམ་གཉིས་ཙམ་ལས་མེད་པ་བྱས་རྒན་གོག་བཞི་ཙམ་ལྔ་གསོ་ཡ་ཡོད་པ་ཡིན་ན་ཁོ་ཁྱིམ་ཚང་གི་དཔལ་འབྱོར་གནས་སྟངས་དེ་སྤྱིར་བཏང་བྱས་པ་ན་ད་ཡག་པོ་ཡོང་ཤེས་ཀྱི་ཡོད་མ་རེད། དེ་འདྲའི་སོང་ཙང་འདིའི་སྤྱིར་བཏང་བྱས་ན་ང་ཚོས་བསམ་བཏང་པ་ཡིན་ན་རྒྱལ་ཁབ་གཅིག་ནང་ལོགས་ལ་བསམ་བཏང་པ་ཡིན་ན་ད་གཅིག་པ་གཅིག་རྐྱང་རེད། རྒྱལ་ཁབ་དེའི་ནང་ལོགས་ལ་ཡང་རྒན་འཁོགས་ཆགས་ཉན་གྱི་མིའི་གྲངས་ཀ་དེ་མང་པོ་ཡོད་དུས་ཙམ་པ་ཡིན་ན་རྒྱལ་ཁབ་དེའི་དཔལ་འབྱོར་ལ་ཡར་ཤུགས་རྐྱེན་ཞེ་པོ་བྱས་བྱས་ད་དཔལ་འབྱོར་གྱི་རྡོག་ཁྲེས་ཆེན་ཞེ་པོ་ཆགས་ཀྱི་རེད་བྱས་ད་དབྱི་ཧྥུ་ཞན་གྱི་ཁོ་རང་ཚོད་དཔག་བྱས་བྱས་པས་ན། ད་ལོ་ནས་འགོ་བཙུགས་བྱས་མ་འོངས་པའི་ལོ་བཅུའི་ནང་ལོར་རྒྱ་ནག་ནང་རྒས་ཡོལ་འགྲོ་ཉན་གྱི་མི་འབོར་དེ་ཡིན་ན་དུང་ཕྱུར་གསུམ་ཙམ་ཞིག་འདུག་ད་དུང་ཕྱུར་གསུམ་དེ་ཚོ་མང་པོ་ཞེ་པོ་ཅིག་རེད་བ་ད་ལྟ་ཨ་མི་རི་ཀའི་མི་འབོར་ཆ་ཚང་གི་བསྡོམས་འབོར་ཅིག་རེད། འདི་འདྲའི་སོང་ཙང་རྒྱ་ནག་ནང་ལོགས་ལ་རྒས་ཡོལ་འགྲོ་ཉན་གྱི་གྲངས་ཀ་དེ་མང་པོ་ཞེ་པོ་བྱས་དངོས་གནས་ཕི་ཁའི་ལས་ཀའི་ནང་ལ་ཞུགས་བྱས་ཨ་ནི་གཞོན་སྐྱེས་དེ་གར་ཞུགས་ཉན་གྱི་མི་འབོར་འབྱོར་བ་འདི་གསར་པ་དེ་ཡིན་ན་མ་འདང་བྱས་བྱས། ལོ་བཅོ་ལྔ་ཙམ་གཅིག་གོང་དུ་ཡིན་པ་ཡིན་ན་རྒྱ་ནག་ནང་ལོགས་ལ་རྒན་འཁོགས་རེ་རེ་གསོ་ཡག་གི་ཆེད་དུ་ཡིན་ན་ལས་ཀའི་ནང་ལས་ཀ་རང་དངོས་སུ་བྱེད་ཉན་གྱི་ལས་མི་དེ་ཡིན་ན་ལྔ་ལྔ་ཡོད་པ་འདྲ། ད་དེ་རིང་གལ་སྲིད་ཡིན་ན་རྒན་འཁོགས་རེ་རེ་གསོ་ཉན་དེ་གཉིས་ཚེག་ལྔ་མི་ཞིག་ལྷག་ཡོད་མ་རེད་ས། ད་མ་འོངས་པའི་ལོ་སུམ་ཅུ་གཅིག་རྗེས་རྒན་འཁོགས་རེ་རེ་ལ་ཡར་ད་གསོ་ཉར་བྱེད་ཆེད་ཕི་ཁའི་ལས་ཀར་འགྲོ་མཁན་མི་འབྱོར་བ་དེ་ནི་གཅིག་ཚེག་ལྔ་ཙམ་ལས་ལྷག་གི་མ་རེད་དེ་བྱེད་དུས་ད་ལས་ཀ་བྱེད་ཉན་དེ་གའི་དེའི་དཔལ་འབྱོར་གི་ནུས་པ་དང་དཔལ་འབྱོར་སྐྲུན་ཡག་གི་མཐའ་མའི་རིན་ཐང་འབྱོར་བ་དེ་ཟ་ཉན་དེ་མང་རུ་མང་རུ་འགྲོ་དུས་དཔལ་འབྱོར་རྡོག་ཁྲེས་ཆེ་ཆེ་ཆེ་རུ་སོང་བ་རྒྱལ་ཁབ་ཁྱོན་ཡོངས་ཀྱི་དཔལ་འབྱོར་གྱི་གནས་སྟངས་འབྱོར་བ་དེ་ཡིན་ན་ད་ཡར་རྒྱས་འགྲོ་ཡག་གི་གོམ་སྟབས་མགྱོགས་ལོས་དེ་ཡིན་ནའི་རེད

དཔེ་བཞག་བྱས་བཤད་དུས། ག་རེ་ཟེར་ན་ཉི་ཧོང་དེ་རིང་གལ་སྲིད་ཡིན་ན་འཛམ་བུ་གླིང་ནང་ནས་མི་འབོར་གྱི་སྒྲོམ་གཞི་འབྱོར་བ་དེའི་ནང་ལོགས་མི་རྒན་འཁོགས་མང་ཤོས་ཡོད་པའི་རྒྱལ་ཁབ་ཆགས་བསྡད་རེད། ཉི་ཧོང་ལ་ཡང་མི་འབོར་རྒན་འཁོགས་ཆགས་པའི་རྐྱེན་གྱིས་དཔལ་འབྱོར་ལ་ཡང་ཤུགས་རྐྱེན་ཐེབས་པའི་དཔེ་མཚོན་དེ་ཚོ་གསལ་པོ་ཞེ་པོ་ཅིག་རེད། འདི་ན་ཁོ་རང་ཟེར་ཡག་བྱས་པ་ན། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ཐོག་སླེབས་པའི་སྐབས་དེ་ཡིན་ན་ཉི་ཧོང་དེ་མི་འབོར་གྱི་ཞེ་པོ་ཅིག་ལོ་ཆུང་ཆུང་ཡོད་ས་རེད་ཨ་མི་རི་ཀ་དང་བསྡུར་པ་ཡིན་ན་ཞེ་པོ་ཅིག་ལོ་ཆུང་ཆུང་བྱས་དཔལ་འབྱོར་ཡར་རྒྱས་འགྲོ་བའི་འགོ་དང་པོ་དེ་བཙུགས་ཡོང་པའི་སྐབས་དེ་ཡིན་ས་རེད་དེའི་སྐབས་དེ་ཉི་ཧོང་ནང་ལོགས་ཀྱི་མི་རེ་རེ་གི་ཁོའི་ཡོང་འབབ་འབྱོར་བ་དེ་ཨ་མི་རི་ཀའི་བརྒྱ་ཆ་བཅུ་དྲུག་ཙམ་ལས་ཡོད་མ་རེད། ད་མི་འབོར་ལོ་ཆུང་ཆུང་གཅིག་པོ་ཡིན་པས་དེ་འགྲིག་གི་མ་རེད་མི་འདུག་པ་རྒྱལ་ཁབ་མི་འབོར་ལོ་ཆུང་ཆུང་ཡིན་པའི་ཨ་ཧྥེ་རི་ཀ་དང་དེ་ཚོ་མང་པོ་ཡོད་དེ་ཡིན་ནའི་རྒྱལ་ཁབ་འཛིན་ཁུག་ཅིག་ཏུ་གོ་མ་རེད་རྒྱལ་ཁབ་དངོས་གནས་འཇོན་པོ་བྱས་ལོ་ཆུང་དེ་ཚོ་ལ་ཡར་སློབ་སྦྱོང་སྤྲད་ཐུབ་ཉན་གྱི་རྒྱལ་ཁབ་དུ་བཟོ་བར་ད་ད་ཉི་ཧོང་ཡིན་ནའི་རེད་དར་རྒྱས་ད་རྒྱ་ནག་གིས་འདི་བྱེད་འདུག་དུའང་འདི་ཡིན་དུས་བསམ་པ་ད་ཉི་ཧོང་འདི་རྗེས་ལ་ཡང་ཡིན་ན་དཔལ་འབྱོར་ཡར་རྒྱས་མགྱོགས་ཤོས་ཕྱིན་ཆད་གཅིག་བྱེད་དུས་ཡང་ད་དཔལ་འབྱོར་རིག་པ་མང་པོ་ཟིག་འདུག་འདི་འདི་དབྱི་ཧྥུ་ཞན་མ་རེད་ངས་རྒྱུན་དུ་ནས་ཁ་ཤས་ཅིག་ནས་མཐོང་སོང། འདས་པའི་ཅིག་ལོ་གསུམ་བཞི་བཅུ་ནང་རྒྱ་ནག་གི་དཔལ་འབྱོར་དེ་ཡིན་ན་ལོ་ལྟར་རེ་བཞིན་བརྒྱ་ཆ་བརྒྱད་ཙམ་དགུ་ཙམ་འདི་འཕར་འགྲོ་ཡ་དེ་ཨོ་ད་དེ་འདྲ་ཧང་སང་ཡང་འཛམ་བུ་གླིང་ཐོག་ལ་བྱུང་མྱོང་བ་མ་རེད་ཅེས་བཤད་མཁན་མི་གོ་ཏོ་ཨང་མང་པོ་ཅིག་ཟེར་ཅིང་འདི་འདི་བདེན་པ་མ་རེད་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་བདུན་ཅུ་དོན་གྲངས་དང་བ་ཉི་ཧོང་ལ་འདི་འདྲ་པོ་ཞིག་རང་བྱུང་བ་རེད་ཅེས་ཟེར་གི་འདུག་བྱས་བྱས་གང་ལྟར་ཉི་ཧོང་གི་དཔལ་འབྱོར་དེ་ཡར་རྒྱས་ཞེ་པོ་ཞིག་ཕྱིན་བྱས། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔའི་ལོར་སླེབས་པའི་སྐབས་དེ། ཉི་ཧོང་གི་ཆ་སྙོམས་ཀྱི་མིའི་ཡོང་འབབ་འབྱོར་བ། ཨ་མི་རི་ཀ་ལས་ལྡབ་གཅིག་ཚར་སྔགས་ཀྱི་མང་ཆ་བྱས་བསྡད་ཡོད་རེད་ད་ཡིན་ནའི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་སླེབས་པའི་སྐབས་དེ་ད་ཉི་ཧོང་གི་མི་འབོར་དེ་ཡིན་ན་ཞེ་པོ་ཅིག་རྒས་ཕྱིན་བྱས་ཨ་མི་རི་ཀ་ལས་ཉི་ཧོང་གི་མི་འབོར་གྱི་མིའི་ད་རྒན་འཁོགས་ཀྱི་གྲངས་ཀ་འབྱོར་བ་དེ་ཡིན་ན་ཞེ་པོ་ཅིག་མང་རུ་ཕྱིན་བསྡད་ཡོད་ས་རེད་དེ་འགྲོ་ཡ་དེ་འགོ་བཙུགས་པ་ནས་བྱས་བྱས་ཡིན་ན་ཉི་ཧོང་དཔལ་འབྱོར་དེ་ད་མར་ཉམས་ཉེས་ག་ལེ་ག་ལེ་ག་ལེ་ག་ལེ་ཕྱིན་ད་ཉམས་ཉེས་ཕྱིན་ཟེར་ན་ཞེ་པོ་ཅིག་སྐྱོ་པོ་དེ་ག་ཆགས་ཡོད་མ་རེད་དེ་ཡིན་ནའི་ད་ཨ་མི་རི་ཀའི་དཔལ་འབྱོར་དེ་ཡར་རྒྱས་ཞེ་པོ་འགྲོ་གི་ཡོད་རེད་པ་དེ་འགྲོ་དུས་ཙམ་པ་ཡིན་ན་དེས་ཁོ་རྗེས་ཟིན་མ་ཐུབ་པའི་བཟོ་འདྲ་བྱས་བྱས་ད་ན་ནིང་ལོར་ཆ་བཞག་པས་ན་ཉི་ཧོང་ཆ་སྙོམས་ཀྱི་ཡོང་འབབ་འབྱོར་བ་དེ་ཡིན་ནའི་ཨ་མི་རི་ཀའི་བརྒྱ་ཆ་ལྔ་བཅུ་ཕྱེད་ཀ་ཙམ་ལས་མེད་པ་ཆགས་ཤག་ད་དེ་ཚོ་ཆགས་ཡག་གི་རྒྱུ་རྐྱེན་གཞན་པ་དེ་ཡོད་སྲིད་དེ་གཙོ་གཙོ་དེ་ཡིན་ན་ཉི་ཧོང་གི་མི་འབོར་འབྱོར་བ་མི་འབོར་དེ

ཉིས་སྟོང་བཅོ་བརྒྱད་ལོའི་དང་ཨ་ནི་ཉི་ཧོང་གི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་དེ་ཧ་ལམ་གཅིག་པ་གཅིག་རྐྱང་རེད་ཤག་ཁོ་རང་ཚོད་དཔག་བྱས་པས་ན། ཉིས་སྟོང་བཞི་བཅུ་ཐམ་པར་སླེབས་པའི་སྐབས་དེ་ཡིན་ན་རྒྱ་ནག་གི་མི་འབོར་གྱི་སྒྲོམ་གཞིར་དེ་རྒན་འཁོགས་ག་ཚད་ཅིག་ཡོད་མེད་དང་ལོ་ཆུང་ག་ཚད་ཅིག་ཡོད་མེད་ཟེར་བ་འདིའི་གནས་སྟངས་དེ་ཡིན་ན་དེ་རིང་ཁ་སང་ཉི་ཧོང་གི་མི་འབོར་དེ་དང་གཅིག་པ་གཅིག་རྐྱང་ཕལ་ཆེར་ཆགས་མདོག་ཁ་པོ་རེད། ད་དེ་འདྲ་ཞིག་གསུངས་པ་ད་ཉི་ཧོང་གི་འགྲོ་སྟངས་ཀྱི་ལམ་ཁ་ད་ག་རང་ལ་ཕྱིན་པ་ཡིན་ན་ད་གང་ལྟར་རྒྱ་ནག་གི་དེ་མ་འོངས་པའི་ལོ་ད་བཅོ་ལྔ་ཉི་ཤུ་སུམ་ཅུ་ཙམ་གྱི་ནང་ལོགས་ལ་ཡང་དཔལ་འབྱོར་ཞེ་པོ་ཅིག་ཉམས་ཉེས་ཕྱིན་བྱས་སྐྱོ་པོ་ཞུམ་བསྡད་མ་བྱས་ན་ཉི་ཧོང་ནང་བཞིན་བྱས་བྱས་དཔལ་འབྱོར་དེ་ཡིན་ནའི་ནང་བཞིན་ཡར་རྒྱས་མགྱོགས་པོ་འདི་འགྲོ་ཡ་དེ་ཕལ་ཆེར་ཡོང་མ་སྲིད་པ་རེད་བཤད་ཀྱི་ཡོད་རེད་དེ་འདྲ་སོང་ཙང་ཁོ་རང་གི་ད་ཐེངས་ཀྱི་དང་པོ་དང་པོ་དེ་ཁོ་རང་གི་ལོ་མང་པོའི་གོང་ནས་བཤད་དེ་རེད། རྒྱ་ནག་གི་ཡིན་ནའི་ཨ་མི་རི་ཀ་ལས་བརྒལ་བྱས་ཡིན་ན་འགྲོ་བཅས་ཐུབ་ཀྱི་མ་རེད་ཟེར་དེ་གཙོ་བོ་དེ་རེད། ད་ཡང་མི་ཁ་ཤས་འདི་གོ་མི་ཡོང། ག་རེ་བྱས་བྱས་ཨ་མེ་རི་ཁ་ཡིན་ན་མུ་མཐུད་འགྲོ་ཐུབ་ག་རུ་སོང་ཆོག་ར་ད་ཨ་མེ་རི་ཁ་དེ་དམིགས་བསལ་ཞེ་པོ་ཅིག་རེད་ཨ་འདི་འཛམ་བུ་གླིང་ནང་ལོགས་ལ་ཡ་མི་འབོར་ཉུང་རུ་ཕྱིན་ས་དེ་རྒྱུ་མཚན་རེད་ཅེས་གཙོ་བོ་གཅིག་ད་རྒྱ་ནག་ནང་བཞིན་བྱས་བྱས་གཞུང་རང་གི་སྲིད་ཇུས་བརྟེན་བྱས་སྤུ་གུ་གཅིག་ལས་སྐྱེས་མ་བཅུག་འདི་གནས་ཚུལ་ལོགས་ཀ་རེད་དེ་འདྲ་མིན་པ་བྱས་ཁོ་སྤྱི་བཏང་འདུག་ས་རང་བཞིན་བཞག་བཞག་པ་ཡིན་ན། སྤྱི་བཏང་ཡར་ཐོན་ཅན་རྒྱལ་ཁབ་ད་ཡར་ཐོན་ཅན་གྱི་རྒྱལ་ཁབ་ནང་ལོགས་ཀྱི་ཁྱད་ཆོས་དེ་ཡིན་ན། མི་མང་ཆེ་བ་སློབ་སྦྱོང་ཡག་པོ་ལྷག་པར་དུ་བུད་མེད་ཚོ་ལ་ཡང་རང་རང་སོ་སོ་སློབ་སྦྱོང་གི་ཆུ་ཚད་དེ་ཚོ་མཐོ་པོ་སླེབས་སོ་སོའི་ཆེད་ལས་ཀྱི་ལས་ཀ་དེ་ཚོ་བྱེད་མཁན་མང་རུ་ཕྱིན་སྤུ་གུ་སྐྱེས་མ་སྐྱེས་ས་དེ་དངོས་གནས་སོ་སོ་རང་གི་འདོད་པ་ཆེད་བྱས། འཕྲོད་བསྟེན་གྱི་ཐོག་ནས་ཡིན་ན་ཆ་རྐྱེན་དང་དེ་ཚོ་མང་པོ་ཞིག་འཛོམས་དུས་ད་རྒྱལ་ཁབ་ཚང་མའི་ནང་ལོགས་ལ་ཡ། གང་ལྟར་བུད་མེད་སྤུ་གུ་སྐྱེས་ཡག་གི་འདོད་པ་དེ་ཆུང་ཆུང་ཆུང་ཆུང་ཆུང་རུ་ཕྱིན་སྤུ་གུ་སྐྱེས་མཁན་དེ་ཉུང་ཉུང་ཉུང་ཉུང་འགྲོ་གི་རེད། དེ་རིང་ཁ་སང་དཔེར་ན་ཆ་བཞག་ན་ད་ལོའི་ཨ་འདི་དེའི་བསྡོམས་རྩིས་གསར་པ་དེ་ལ་ད་གིན་ངས་ཞུས་པ་དེ་ནང་ལ་ཡ་ཁོ་ཡ་བྱས་པ་ཡིན་ན་རྒྱ་ནག་གི་བུད་མེད་ཀྱི་སྤུ་གུའི་སྐྱེ་ཚད་སྦྱོར་བ་དེ་ཡིན་ན་གཅིག་ཚེག་གཅིག་ཙམ་རེད་བཞག་ད་གཅིག་ཚེག་གཅིག་ཟེར་ཙམ་པ་ད་ཞེ་དྲག་གི་ཉུང་ཉུང་རེད་ག་རེ་བསམ་བློ་བཏང་དང། སྤྱིར་བཏང་བཟའ་ཚང་གཅིག་ལ་ཡ་གང་ལྟར་མི་གཉིས་ཡོད་རེད་མི་གཉིས་ཀྱིས་དེའི་སྤུ་གུ་གཅིག་ལས་མ་སྐྱེས་ན། དེའི་རྗེས་མ་དེ་མར་འགྲོ་ཙམ་པ་ད་དེ་ལས་ཉུང་འགྲོ་དགོས་རེད་དེ་འདྲ་བྱས་ཙམ་པ་ཡུག་ཡུག་ཡུག་ཡུག་གང་ལྟར་མི་འབོར་ཉུང་འགྲོ་དགོས་རེད། དངོས་གནས་སྤྱིར་བཏང་གི་མི་འབོར་གྱི་གནས་སྟངས་དེ་ཁོ་རྒྱུན་ལྡན་ལྟ་བུ་བྱས་བྱས་ཞེ་པོ་ཅིག་མང་རུ་མ་ཕྱིན་བྱས་ཞེ་པོ་ཉུང་རུ་མ་ཕྱིན་བྱས་བསྡད་དགོས་ཀྱི་ཡོད་ན། བུད་མེད་ཀྱི་སྤུ་གུའི་སྐྱེ་ཚད་དེ་ཡིན་ན་སྤྱིར་བཏང་སྤུ་གུ་སྐྱེ་ཐུབ་མཁན་གྱི་བུད་མེད་ཚང་མ་ལོག་གིས་ཡིན་ན་གཉིས་ཚེག་གཅིག་ཙམ་སྐྱེས་པ་ཡིན་ན་ཨ་ནི་ཁོ་མི་འབོར་བརྟན་པོ་ཅིག་བསྡད་ཐུབ་ཀྱི་རེད་ད་ལྟ་རྒྱ་ནག་ཡིན་ན་གཅིག་ཚེག་གཅིག་ཙམ་རེད་ཟེར་གྱི་རེད་དབྱི་ཧྥུ་ཞན་ཟེར་ན་གཅིག་ཚེག་གཅིག་ཡོད་མ་རེད་ཀླད་ཀོར་ཚེག་བརྒྱད་དགུ་ཙམ་ཅིག་རེད་ཟེར་བྱས་ཁོ་རང་ཚོད་དཔག་བྱས་ན་དེ་འདྲ་ཟེར་གྱི་འདུག་ཡར་ཐོན་ཅན་གྱི་རྒྱལ་ཁབ་དེ་ཚོ་མང་ཆེའི་ནང་སྤུ་གུ་སྐྱེ་ཡ་ཉུང་དུ་ཕྱིན་ནས་ཨ་མི་རི་ཀའི་ནང་ལོགས་ལ་ཡང་མི་འབོར་གྱི་སྒྲོམ་གཞི་ཁོ་ལ་ཡ་མ་བཏང་སྟེ་འགྱུར་ལྡོག་ཏིག་ཏིག་འགྲོ་གི་འདུག་ད་དུང་ཞེ་དྲག་མ་འགྲོ་ཡ་དེའི་རྒྱུ་མཚན་ག་རེ་ཟེར་ན་ཨ་མི་རི་ཀ་དང་ཁ་ན་ཏྲ་དང་ཨོ་སི་ཀྲི་ལི་ཡ་རྒྱལ་ཁབ་འདི་ག་གསུམ་ནང་ལོགས་ལ་ཡ་ག་ཕྱི་ལོགས་ནས་མི་ཡོང་མཁན་ཞེ་པོ་ཅིག་བྱས་ད་ང་ཚོ་གསུམ་དེ་ཕྱི་ལོགས་ནས་ཨ་མི་རི་ཀ་ལ་ཡོང་ཡོད་རེད་བ་ད་ཕྱི་ལོགས་ནས་ཡོང་མཁན་དེ་ཡ་མང་ཆེ་ཡིན་ན་ལོ་ཆུང་ཆུང་ཡིན་གྱི་རེད་པ་བྱས་ཙང་རྒྱལ་ཁབ་དེ་ཚོའི་ནང་ལོགས་ཀྱི་མི་འབོར་འཕར་ཡ་དེ་ཡིན་ན་བུད་མེད་ཀྱིས་སྨན་ཁང་ནང་ནས་ཨ་མས་སྤུ་གུ་སྐྱེས་བྱས་སྨན་ཁང་ནང་ནས་ཐོན་གྱི་ཡོད་མ་རེད་འདི་ཚོ་གང་ག་ལོག་ཡིན་ན་ས་མཚམས་དང་གནམ་ཐང་ནས་ཡོང་གི་ཡོད་རེད་བྱས་ཙང་གང་ལྟར་ཕྱི་ལོགས་ནས་ཡུལ་མི་ཡོང་མཁན་མང་པོ་ཞེ་པོ་ཅིག་ཡོད་སྟབས་རྒྱལ་ཁབ་དེ་ཚོའི་མི་འབོར་གྱི་སྒྲོམ་གཞི་འདི་ལ་འགྱུར་ལྡོག་འགྲོ་ཙམ་འགྲོ་བ་ལས་དེ་ག་ཙམ་ཞིག་འགྲོ་གི་ཡོད་མ་རེད་དཔེར་ན་ཆ་བཞག་ན་ད་དབྱི་ཧྥུ་ཞན་གྱི་ཁོ་རང་གི་དེར་ཡང་ཨང་ཀི་ཞིག་འདུག་དེ་ཚོ་ཟེར་བ་ཡིན་ན་ཧ་གོ་གི་འདུག། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པའི་ལོ་ལ་ཡང་རྒྱ་ནག་དང་ཨ་མི་རི་ཀ་བསྡུར་བ་ཡིན་ན་སྤྱིར་བཏང་མི་འབོར་གྱི་ལོ་ཆེ་ཆུང་དེ་བསྡུར་དུས་ཙམ་པ། མིའི་ཆ་སྙོམས་ཀྱི་ལོ་དེ་ག་ཚོད་ཡིན་མིན་བསྡུར་བ་ཡིན་ན་དེ་དངོས་གནས་ཀྱི་གནས་ཚུལ་ཞེ་དྲག་མཚོན་ཐུབ་ཀྱི་མ་རེད། ཁོ་ཚོ་གིས་དཀྱིལ་གནས་ཀྱི་གྲངས་ཟེར་ཅིག་སྟོན་གྱི་རེད་དཀྱིལ་གནས་ཀྱི་གྲངས་ཟེར་ག་རེ་ཟེར་གྱི་རེད་ཟེར་ན། དཔེར་ན་ཆ་བཞག་ན་མི་བརྒྱ་ཐམ་པ་ཡོད་པ་ཡིན་ན། ཨ་ནི་མི་ལྔ་བཅུ་ཐམ་པ་འབྱོར་བ་ལྟ། གཅིག་ནས་ཡར་འགོ་བཙུགས་བྱས་ལྔ་བཅུ་ཐམ་པ་འབྱོར། ལྔ་བཅུ་ཐམ་པའི་མི་དེའི་གྲངས་འདིའི་ལོ་དེ་གའི་རྩེར་ཚོད་བལྟས་བྱས། འདིའི་ལོ་དེ་གཞི་བཞག་པ་ཡིན་ན། སྤྱིར་བཏང་ཁོ་མི་བརྒྱ་ཐམ་པ་དེ་གའི་ཚང་མ་ལོག་གི་ཨ་ནི་ལོའི། ཆེ་ཆུང་གི་ཚད་འབྱོར་བ་དེ་མང་ཤོས་མཚོན་ཐུབ་ཀྱི་རེད། བྱས་ཙང་ད་དཀྱིལ་གནས་གྲངས་བཤད་པའི་སྐབས་དེ་ཡིན་ན། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པའི་ལོ་ལ་ཡར། རྒྱ་ནག་གི་དཀྱིལ་གནས་ཀྱི་གྲངས་དེ་ཡིན་ན་ལོ་དེ་ཡིན་ན་ཉི་ཤུ་རྩ་གསུམ་རེད་བཞག་ཨ་མི་རི་ཀར་ལོ་སུམ་ཅུ་ཐམ་པ་རེད་བཞག་ཨ་མི་རི་ཀ་ཁོ་ལོ་ཆེ་ཡོད་རེད་ལོ་བདུན་ཅིག་གིས་ཆེ་ཡོད་རེད་རྒྱ་ནག་ལས། ཡིན་ནའི་ལས་འདི་འགྱུར་ལྡོག་ཕྱིན་བྱས་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་སླེབས་པའི་སྐབས་ཀྱི་རྒྱ་ནག་གི་དཀྱིལ་གནས་ཀྱི་ལོ་དེ་ག་ཚོད་རེད་ཟེར་ན་བཞི་བཅུ་ཞེ་གཉིས་ཆགས་བསྡད་ཡོད་རེད་ཨ་མི་རི་ཀར་སུམ་ཅུ་སོ་དགུ་རེད་བཞག་ཟེར་ན་ད་དེ་སྔོན་ལོ་བདུན་ཅིག་གིས་ཨ་མི་རི་ཀ་ལོ་རྒན་པ་རེད་པ་ད་ད་རེས་ཀྱི་ཨ་མི་རི་ཀ་རྒྱ་ནག་ལས་ལོ་གསུམ་ཙམ་ཅིག་ཆུང་ཆགས་བསྡད་ཡོད་རེད་ཁོ་རང་ཚོད་དཔག་བྱས་པ་ཡིན་ན་ཉིས་སྟོང་སུམ་ཅུ་སོ་ལྔའི་ལོར་སླེབས་པའི་སྐབས་ཀྱི་རྒྱ་ནག་གི་དཀྱིལ་གནས་ཀྱི་ལོ་ཚད་དེ་ཨ་ནི་བཞི་བཅུ་ཞེ་དགུ་ཆགས་ཀྱི་རེད་ཨ་མི་རི་ཀ་ད་དུང་བཞི་བཅུ་ཞེ་གཉིས་མ་གཏོགས་མི་འདུག་ཉིས་སྟོང་ལྔ་བཅུ་ཐམ་པའི་ལོར་སླེབས་པའི་སྐབས་དེ་རྒྱ་ནག་གི་དཀྱིལ་གནས་ཀྱི་ལོ་དེ། ལྔ་བཅུ་ང་བདུན་ཆགས་ཀྱི་རེད་ཡང་ཨ་མི་རི་ཀ་ད་དུང་བཞི་བཅུ་ཞེ་བཞི་ད་ཨ་མི་རི་ཀ་སྤྱིར་བཏང་བྱས་ན་འགྱུར་ལྡོག་ཏིག་ཏིག་ཏིག་འགྲོ་གི་འདུག་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པའི་ལོ་ལ་ཡང་སུམ་ཅུ་ཐམ་པ་རེད་ཉིས་སྟོང་ལྔ་བཅུ་ཐམ་པའི་ལོར་སླེབས་པའི་སྐབས་ལ་ཡང་བཞི་བཅུ་ཞེ་བཞི་ཡིན་འགྱུར་ལྡོག་ཏིག་ཕྱིན་པ་དེ་ལས་འགྱུར་ལྡོག་དེ་ག་ཚོད་ཕྱིན་མི་འདུག་ཨང། ད་རྒྱ་ནག་ཡིན་ན་བརྒྱད་ཅུ་ཐམ་པའི་ལོར་ཡིན་ན་ཉི་ཤུ་རྩ་གསུམ་རེད་ཨ་ནི་ལྔ་བཅུ་ཐམ་པའི་ལོར་སླེབས་ཙམ་པ་ལྔ་བཅུ་ང་བདུན་ཆེ་བར་རྒན་གོག་གྲངས་ཀ་ད་མང་པོ་ཞེ་པོ་ཆེ་བར་པ་དེ་འདྲས་ཆགས་དུས་ཙམ་པ་ཨ་མི་རི་ཀའི་ད་དཔལ་འབྱོར་དེ་གོང་དང་བསྡུར་པའི་སྐབས་དེ་ཡིན་ནའི་རེད་མུ་མཐུད་བྱས་གང་ལྟར་ཅིག་ཡར་རྒྱས་ཚད་དེ་ཞེ་པོ་ཅིག་རྦད་དེ་རྒྱ་ནག་ནང་བཞིན་བྱས་ཅིག་བརྒྱ་ཆ་བརྒྱད་ཙམ་དགུ་ཙམ་འདྲས་ད་མ་ཕྱིན་པ་ཡིན་ན་ལས་བརྒྱ་ཆ་གཉིས་ཙམ་གསུམ་ཙམ་འདྲས་གཅིག་ཙམ་འདྲས་ཕྱིན་བྱས་མུ་མཐུད་བྱས་ཁོ་ག་ལེ་ག་ལེ་ཡར་འགྲོ་ཡག་དེ་ད་དུང་ཅིག་མ་འོངས་པའི་ཅིག་ལོ་སུམ་ཅུ་བཞི་བཅུ་ཙམ་ནང་འགྲོ་ཡག་ལ་ཡར་རྗེས་དང་ད་གནས་ཚུལ་གཞན་པ་དེ་ཡོང་སྲིད་དེ་མི་འབོར་གྱི་ཆ་རྐྱེན་གྱིས་ནས་བཤད་པ་ཡིན་ན་ཕལ་ཆེར་གོ་ཐུགས་སུ་འགྲོ་ཐུབ་རེད་ད་ཡིན་ན་ལས་རྒྱ་ནག་ཏག་ཏག་ལྡོག་ཕྱོགས་བྱས་བྱས་ཡིན་ན་ད་ལྟ་དེ་མི་འབོར་དེ་ཡིན་ན་རྒན་གོག་ཚར་ཚར་ཚར་ཚར་འགྲོ་དུས་ཙམ་པ་རྒྱ་ནག་གི་དཔལ་འབྱོར་དེ་ཉམས་རྒུད་དང་ཨ་ནེ་ཐ་ན་དཀའ་ངལ་ཆེན་པོ་འདི་འཕྲད་སྲིད་པ་རེད་ཞེས་ཁོ་རང་ཟེར་གྱི་ཡོད་རེད་ཨ་དེ་དང་དུས་མཚུངས་བྱས་ད་ད་རྒྱ་ནག་གི་སྐྱེ་སྒོ་བཀག་ཡག་གི་སྲིད་ཇུས་དང་དེ་ཚོའི་སྐོར་བཤད་པའི་སྐབས་དེ་ཨ་དེ་དབྱི་ཧྥུ་ཞན་ཁོ་རང་ལྟ་བ་གཅིག་འདུག་དེ་ག་རེ་ཟེར་ན་རྒྱ་ནག་གི་སྐྱེ་སྒོ་བཀག་ཡག་གི་ད་སྤུ་གུ་གཅིག་ལས་སྐྱེས་མ་ཆོག་ཡག་གི་སྲིད་ཇུས་འབྱོར་བ་དེ་དངོས་གནས་རྒྱ་ནག་གཞུང་གིས་ལག་ལེན་བསྟར་མེད་པ་ཡིན་ན་ལས་ད་ད་ལྟའི་རྒྱ་ནག་གི་དཔལ་འབྱོར་གནས་སྟངས་དང་ཨ་ནེ་བུད་མེད་ཀྱི་སློབ་སྦྱོང་གི་ཆུ་ཚད་གི་གནས་སྟངས་དང་དེ་ཚོ་བལྟས་པ་ཡིན་ན། རྒྱ་ནག་ཡིན་ན་ཐའེ་ཝན་དང་ལྷོ་ཀོ་རི་ཡ་སོགས་དེ་ཚོ་ལ་སྤུ་གུ་སྐྱེ་ཡག་ཉུང་ཉུང་ཞེ་པོ་ཅིག་རེད་དེ་ཚོ་ནང་བཞིན་གང་ལྟར་རྒྱ་ནག་གི་མི་འབོར་དེ་ཉུང་རུ་འགྲོ་རྒྱུ་གཏན་འཁེལ་བ་རེད། ད་ཡིན་ན་ལས་རྒྱ་ནག་གི་སྐྱེ་སྒོ་བཀག་ཡག་སྲིད་ཇུས་དེ་བདུན་ཅུ་དོན་གྲངས་བརྒྱད་ཅུ་གྱ་གྲངས་དང་དགུ་བཅུ་གོ་གྲངས་དམ་པོ་ཞེ་པོ་ཅིག་ལག་ལེན་བསྟར་པའི་ཤུགས་རྐྱེན་ཆེ་ཤོས་དེ་ག་རེ་རེད་ཟེར་ན། རྒྱ་ནག་གི་མི་འབོར་ཉུང་འགྲོ་ཡག་གི་དུས་ཚོད་སྦྱོར་བ་དེ་ཞེ་པོ་ཅིག་སྔ་རུ་བཏང་བ་རེད། ད་སྔ་རུ་བཏང་ཡག་དེ་ཡིན་ན་ཁོ་རང་ངོས་ནས་བཤད་པ་ཡིན་ན་ཞེ་དྲག་གནད་འགག་ཆེན་པོ་གཅིག་བརྩི་གི་འདུག་ག་རེ་ཟེར་ན། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་སྟོད་ནས་ཨ་ནི་ཉི་ཧོང་གི་ད་དཔལ་འབྱོར་ཡར་མདུན་སྤོས་བྱེད་ཡག་དེ་ཡིན་ན་འགྲོ་མ་ཐུབ་ཅེས་བྱས་ད་དེ་འདིར་ཅིག་ལུས་བྱས་བསྡད་བྱས་བསྡད་བསྡད་ཡོད་རེད་པ། འདི་ནང་བཞིན་གཅིག་ཡིན་ན་ད་རྒྱ་ནག་ལས་ད་ད་ལྟ་ནས་ཕལ་ཆེར་འགོ་བཙུགས་བྱས་བཙུགས་སུ་ཡོང་གི་རེད་ཟེར་བ་རེད་པ། ཡིན་ནའི་ཁོ་གཉིས་གཉིས་དེ་ཡང་མ་འདྲ་ཞེ་པོ་ཅིག་ག་རེ་ཟེར་ན། ཉི་ཧོང་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ལོར་སླེབས་ཙམ་པ

ད་འདི་གལ་ཆེན་པོ་ཞེ་པོ་ཅིག་རེད་ག་རེ་ཟེར་ན། ཉི་ཧོང་ཡིན་པ་ཡིན་ནའི་རེད་ད་ཡུ་རོབ་རྒྱལ་ཁབ་མང་ཆེ་ལ་ཡང་མི་རྒན་གོག་མང་དྲགས་བྱས་འདི་དཀའ་ངལ་དེ་ཡོད་རེད་རྒྱལ་ཁབ་དེ་ཚོ་ཡིན་ན་ཡང་ཕྱུག་པོ་ཆགས་ཕྱུག་པོ་ཆགས་ཚར་བའི་རྗེས་ལ་ཡང་རྒན་གོག་ཆགས་ཡོད་ཟེར་བ་འདི་ཆགས་དུས་རྒན་གོག་ཆགས་ཚར་བའི་རྗེས་ལ་ཡང་ད་དཔལ་འབྱོར་དེ་སྤྱི་བཏང་རེད་ཅེས་ཡར་རྒྱས་ཞེ་པོ་ཅིག་འགྲོ་མ་ཐུབ་ནས་ཁོ་སྤྱི་བཏང་རེད་འདིར་བསྡད་བསྡད་པ་འདི་བསྡད་དུས་ཙམ་པ་ད་ཁོ་རང་རྒྱུ་ཕྱུག་པོ་ཆགས་ཚར་ཙང་ད་འདིར་བསྡད་བསྡད་པ་ཡིན་ན་ལས་གང་ཡང་སྐྱོན་ཟེར་ཡག་ཡོད་མ་རེད་པ་ད་འདི་ཡིན་ན་རྒྱ་ནག་གི་སྐྱོན་དེ་ཡིན་ན་ད་ད་ཕྱུག་པོ་མ་ཆགས་གོང་ནས་རྒན་གོག་བྱས་དུས་ཙམ་པ། ཕྱུག་པོ་ཞེ་དྲག་མེད་ཚུལ་དང་འབར་བའི་དཀའ་ངལ་འབྱོར་བ་དེ་གས་དེ་ཡིན་ན་མ་འོངས་པའི་ལོ་མང་པོའི་ནང་ལོགས་ལ་ཡང་དངོས་གསལ་དོད་དོད་དང་དེ་ཚོ་འགྲོ་གི་རེད་འདི་འདྲ་སོང་ཙང་མི་འབོར་གྱི་ཤུགས་རྐྱེན་དེ་ཡིན་ན་ཞེ་དྲག་གི་དཔལ་འབྱོར་ལ་ཡང་ཤུགས་ཆེན་པོ་ཡོད་རེད་བྱས་ཙང་ད་དབྱི་ཧྥུ་ཞན་ཁོ་རང་གིས་བཤད་ཡག་རྒྱུ་མཚན་དེ་འདྲས་རེད་ཅིག་རེད། ངས་འདི་གསང་པོ་འདུག་རྒྱུན་དུ་འཁོར་ནས། དེ་རིང་ཁ་སང་རྒྱ་ནག་གི་མི་འབོར་ལ་ཡང་ད་རྒྱུན་དུ་ཞེ་པོ་ཅིག་མིས་བགྲོ་གླེང་མང་པོ་ཞེ་པོ་ཅིག་དང་ལྷག་པར་དུ་ཡིན་ན་རྒྱ་ནག་གི་མི་འབོར་འདི་མ་འོངས་པ་ཉུང་ཉུང་ཉུང་འགྲོ་གི་རེད་ཟེར་བ་རེད། ད་དེ་ཡིན་ན་ད་དབྱི་ཧྥུ་ཞན་བཤད་ཡོད་མ་རེད་ད་དེ་ང་རང་རང་གི་ལྟ་བ་ཡིན། དུས་རིང་པོ་ཅིག་ནས་བསམ་བཏང་གྱིན་ན་ལོ་སུམ་ཅུ་བཞི་བཅུ་ཟིན་འདུག་བསམ་བཏང་གྱིན་ན་བོད་ཀྱི་གནད་དོན་དང་འབྲེལ་བ་ཆེ་ཤོས་ཀྱི་གནས་ཚུལ་ཅིག་རེད་བསམ་གྱི་འདུག་ད་ལྟའི་ད་རིང་དེ་ང་ཚོ་དེ་ཞུ་ཡག་གི་གོ་སྐབས་སྐལ་རག་མ་སོང། རྗེས་མ་ཅིག་ང་ཚོ་ཞུ་ག་ལེ་ག་ལེ་བྱས་ཅིག་ཡིན་དེའི་སྐོར་ཅུ་གོ་རི་ཡ་ང་ཚོས་བགྲོ་གླེང་བྱེད་ཀྱིན་ཡིན་དཔེར་ན་ཆ་བཞག་ན་ཉིས་སྟོང་ཉི་ཤུ་ཐམ་པའི་ལོར་རྒྱ་ནག་གིས་བཏོན་པའི་མི་འབོར་གྱི་སྡོམ་གྲངས་དེ་ཚོ་བལྟས་པ་ཡིན་ན་བོད་ཀྱི་ས་ཁུལ་མང་པོ་ན་ཟིན་ད་ཅིག་ཨ་མདོ་ཁུལ་དང་ཨ་ནི་ཁམས་ཁུལ་བོད་པའི་ས་ཆ་མང་པོ་ན་ལོ་ལ་ཡ

འགྲོ་བཞིན་པ་དེ་གཙོ་བོར་གྱུར་པའི་ལོ་བརྒྱ་ཕྲག་མང་པོའི་ནང་མཐོང་མྱོང་མེད་པའི་འཕོ་འགྱུར་ཆེན་པོ་ཞིག་མཐོང་བཞིན་ཡོད་རེད་ཅེས་བཤད་ཡོད་རེད། ད་འདི་ཞི་ཅིན་ཕིང་གི་སྐད་ཆ་དེའི་ངོས་ནས་བཤད་ན། ཨ་ཡིན་ནའི་དབྱི་ཧྥུ་ཞན་ཁོ་རང་གི་ལྟ་ཚུལ་བྱས་པ་ཡིན་ན། དེ་རིང་ཁ་སང་ཡིན་ན་འཛམ་བུ་གླིང་ཡོངས་ཀྱིས་རྒྱ་ནག་གི་མི་འབོར་ཉམས་རྒུད་འགྲོ་བཞིན་པའི་གནས་ཚུལ་ལོ་སྟོང་ཕྲག་མང་པོ་མཐོང་མྱོང་མེད་པ་ཞིག་མིག་མཐོང་བྱུང་བཞིན་ཡོད་རེད་བསམ་གྱི་འདུག་ཅེས་བྱས་ཁོ་རང་གིས་འདི་འདྲ་བྲིས་བཞག